དེའི་ལོ་ངོ་བཞི་བཅུ་ནང་བོད་རང་སངས་རྒྱས་ཀྱི་ཆོས་གསུངས་ནི་རེད། དེའི་ཆོས་གསུངས་རྗེས་ཆོས་ཟེར་གི་འདུག་རྒྱུ་ད་ཆི་ཟིག་གསུངས་ནི་རེད་ཟེར་ན། སངས་རྒྱས་ཁོང་གི་ཡང་ཐང་དང་པོ་ང་ཡང་ཁྱེད་ཅག་ནང་བཞིན་གྱི་སྐྱེ་བོ་ཉོན་མོངས་བ་མར་མནར་གྱི་ལུས་ནི། ནང་གི་བསམ་བློ། ཐབས་ཆག་འདི་དག་གི་མགོ་གནོན་མི་ཐུབ་ནི་སྐྱེ་བོ་ཕལ་པ་ཟིག་ཡིན། དེ་ནས་སྐྱེ་བོ་ཕལ་པ་ཟིག་ནས་ད་ལྟ་སེམས་རབ་ཏུ་ཞི་ནས་གཏན་གྱི་འབྲས་བུ་ཐོབ་པའི་གི་ལམ་དུ་ཁོས་འདི་མོ་འདི་མོ་ཟིག་གི་ལམ་ནས་ཡོང་ནི་ཡིན། ད་གི་ཁྱེད་ཚོས་ཡང་ཁོང་གི་དང་པོ་བསམ་བློ་བཏང་སྲོལ་ལྟ་བུའི་གི་ངེས་རྟོགས་རྙེད་ནས་རིམ་པས་རིམ་པས་དེ་དང་དེ་ལྟ་བུའི་ལམ་ཉམས་སུ་བླངས་ན་ཐར་བ་ཟེར་གི་འདུག་རྒྱུ་ད་ཁོ་ཁེར་རོས་ཐོབ་རྒྱུ་ཁྱེད་ཅག་ཆ་ཚང་གི་མི་ཐོབ་རྒྱུ་དེ་མོ་ཟིག་མ་རེད་ཟེར་གི་རེད། སེམས་གི་བདེ་སྐྱིད་ཟེར་གྱི་དེ་མི་སུ་ཡིན་ན་ལོངས་སྤྱོད་ནི་ཆོག་ནི་རེད་དེ་ལོངས་སྤྱོད་ས་གི་ལོངས་སྤྱོད་ཅིག་གི་མ་མཐའི་རྨང་གཞི་དང་ཆ་རྐྱེན་ཆ་ཚང་ཡོད་ནི་རེད།

ད་གི་ལམ་དེ་ལ་ཞུགས་མི་ཞུགས་སོ་སོ་རང་རང་རག་ལས་ཀྱི་ཟེར་ཨེ་ཟེར་སོ་སོའི་མི་ཚེ་འདི་བརྣབ་སེམས་གནོད་སེམས་ཀྱི་ཐོག་ནས་མི་དགེ་བ་སྣར་གྱི་རྒྱུ་འབྲས་ལོག་སྒྲུབ་པ་སྣ་ཚོགས་བསྒྲུབས་ནས་ད་དེ་ནས་ཤི་ནས་ཉིན་དཀར་ཁོ་གསོལ་བ་ཟིག་བཏབ་དུས་ཁོས་ཁྱེད་ཅག་གི་འདྲེན་རྒྱུ་ཟིག་ཡིན་ན་དེ་ལྕགས་རྩི་འདྲེ་གསུང་གི་འདུག་སོ་སོའི་གི་དཀའ་སྡུག་འདི་ཐམས་ཅད་པོ་སོ་སོའི་ལས་བསགས་ནས་མྱོང་ནི་ཡོང་ནི་རེད་ད་ཡང་སོ་སོའི་ཕན་པ་ཟིག་འབྱུང་དགོས་ན་སོ་སོ་རང་རང་གི་སྟེང་ནས་ཤུགས་རྒྱག་དགོས་གི་འདུག་གསུང་གི་འདུག་དེ་ཐམས་ཅད་གི་ཧ་གོ་བ། དེ་རེད་སོང་དུས་ད་ཆོས་ཟེར་གྱི་ད་རིམ་པ་མཐའ་ཡས་པ་ཡོད་ནི་རེད་སངས་རྒྱས་སུ་གི་ལམ་སྒྲུབ་ཚུལ་ཐར་བ་གི་ལམ་སྒྲུབ་ཚུལ། དེ་བཞིན་དུ་ད་སྐྱེས་བུ་འབྲིང་གིས་བསྡུས་པའི་ཐར་བ་གི་ལམ་སྒྲུབ་ཚུལ་སྐྱེས་བུ་ཆེན་པོས་བསྡུས་པའི་སངས་རྒྱས་ཀྱི་ལམ་སྒྲུབ་ཚུལ་དེ་མོ་མང་ང་ཡོད་ནི་རེད། གཞི་དེ་ད་དུ་ཆེན་པོ་གི་ཅིག་དེ་རིང་བཤད་ཀྱང་དགོས་པ་ཆེན་པོ་ཟིག་མེད་གི་བསམ་འདུག་གི་ད་དེ་རིང་གཙོ་བོ་ད་འདི་ན་ཡོང་ནས་མང་ཚོགས་ཐམས་ཅད་པོ་འདྲ་ཟིག་ཡིན་ན་སོ་སོའི་འཇིག་རྟེན་གི་ཚུལ་མཐུན་གི་འཚོ་བ་རོལ་ནས་འགྱོ་དགོས་ནི་རེད་ར།

ད་ཕྱིན་ཆད་ཁྱེད་ཅག་གིས། ཅིག་ཆོས་པ་ཟིག་རེད་ན་ཆོས་པ་ཟིག་མ་རེད་རྩ་བ་ཧར་ར་བསྐྱུར་ནས་ད་དེའི་མྱི་གཞི་ཡག་པ་ཟིག་ཨེ་ཡོད་གི་དེའི་བསམ་བློའི་ནང་བསམ་པ་དཀར་བོ་ཨེ་ཡོད་གི་སེམས་བཟང་པོ་ཨེ་ཡོད་གི་དེའི་ཐོག་ནས་བརྟག་དཔྱད་བྱས་ད་དེ་ནོར་ཡོད་བ་མ་རེད་དེ་སངས་རྒྱས་ཀྱིས་གསུངས་ནི་རེད། ཆོས་ཟེར་གི་འདུག་རྒྱུ་དེའི་རྩ་བ་གང་ཡིན་ཟེར་ན་སེམས་བཟང་པོ་ཡིན་ཟེར་ནི་རེད། ཁ་འདོན་འདེབས་རྒྱུ་ལྡབ་ཤང་མཆོད་མེ་འབུལ་བྱས་ན་དངོས་གནས་དྲང་ནས་བཟང་ནི་རེད་ར་དེ་མི་བཟང་གི་ཟེར་ན་སྐུར་བ་བཏབ་ནི་རེད། རེད་དེ་དེའི་རྟགས་ན་སེམས་བཟང་པོ་ཡོད་རྒྱུ་དེ་ལས་ཀྱང་གལ་ཆེན་པོ་རེད། སེམས་བཟང་པོ་ཡོད་ན་ནམ་རྒྱུན་འཚོ་བའི་ཁྲོད་ནས་རང་གི་འཚོ་བ་ད་རྒྱུ་འབྲས་དྲང་བདེན་གྱི་སྟེང་ནས་རོལ། རྐུ། འཕྲོག། བཅོམ། གསུམ། དེ་དང་དེ་ལྟ་བུའི་ཐོག་ནས་རྒྱུ་འབྲས་ལོག་སྒྲུབ་ཀྱི་འཇིག་རྟེན་གྱི་མི་ཆོས་ཀྱི་གཏན་ཚིགས་དང་འགལ་བ་ཏག་ཏག་གི་ཐོག་ནས་སོ་སོའི་ཁེ་ཕན་དུ་སྒྲུབ་ཐབས་ཡིན་ཡང་ངོས་གཅིག་ནས་དགོན་པའི་ནང་ལ་སོང་བ་གཅིག་མང་ཇ་སྐོལ་རྒྱུ་འདྲ་ནི་འདྲ་མི་འདྲ་ཡིན་ན་ད་སྙིང་བོ་དེ་སྙིང་བོ་ཆེན་པོ་ཡོད་ནི་མ་རེད་ནམ་རྒྱུན་སོ་སོའི་འཚོ་བའི་ནང་ནས་སོང་ན་མང་སྐྱ་ཀུན་གྱི་བླ་མ་གཟིགས་ཡམ་ཁྱོད་ཀྱིས་དོན་ཆེན་པོ་སྒྲུབ་མ་ཐུབ་ནའང་ལྷག་བསམ་རྣམ་དག་གི་སེམས་བཟང་བོ་ཡིན་ན་བསམ་པ་དཀར་བོ་ཡིན་ན་ནམ་རྒྱུན་འཚོ་བའི་ནང་ནས་བསམ་པ་བཟང་བོ་ཡིན་ན་སོ་སོ་ལ་ཕན་ཐོགས་ནི་རེད་ར། སོ་སོ་ལ་ཕན་ཆི་ཟིག་ཡི་ཐོག་ནི་རེད་ཟེར་ན་མྱི་ཟིག་གིས་བསམ་པ་བཟང་བོ་ཟིག་འཆང་ན་བྱ་བ་འཇིགས་དོགས་ཆི་ཟིག་གི་ཐོག་ཡིན་ན་སེམས་བཟང་བོ་ཟིག་འཆང་ན་དེའི་ཉེ་འཁོར་གི་མྱི་ཡིན་ན་དེ་དགའ་ནི་རེད་དེ་དངོས་ཡོད་ནི་རྩི་བྲིས་རེད། རྩིབ་གི་མྱི་ཐམས་ཅད་པོ་དེའི་ཐོག་དགའ་ནི་དེ་མོ་ཟིག་ཟིག་གི་སོ་སོ་བདེ་སྐྱིད་འབྱུང་ནི་རེད་ར་དེ་སེམས་བཟང་བོ་ཡིན་ནི་གི་ཕན་འབྲས་གཅིག་རེད། ད་ནི་སེམས་བཟང་པོ་གི་ལས་ཀ་ཆི་དང་ཆི་ཟིག་ལས་ན་ཡོད་ཚིག་གི་ཟེར་བ་སེམས་བཟང་པོ་དང་རྒྱུ་འབྲས་དྲང་སྙོམས་དུ་སོང་ནས་སོང་ཚད་གི་དེ་ཆོས་ཡིན་ནི་རེད་དོ། རང་གི་འཇིག་རྟེན་གྱི་ཁྱིམ་པ་ཕལ་བ་ཟིག་ཡིན་ན་ཉམས་སུ་ལེན་ས་འཇོན་ནི་ཆོས་ཡིན་རྒྱུ་རེད་བསམ་འདུག་གི་ང། དེའི་གསུང་དུ་ད་དེ་རིང་གི་ཁྱི་གི་འདི་ནི་ཆི་ཟིག་རེད་ཟེར་ན།

དཔེ་དེ་དག་གཅིག་པ་གཅིག་རྐྱང་ཡིན། མྱི་ཟིག་གི་བསམ་པའི་ནང་ན་བསམ་པ་དཀར་བོ་ཡོད་མེད་དང་བསམ་པ་བཟང་བོ་ཡོད་མེད་དེ། མྱི་དེའི་ལས་ཚུལ་སྒྲུབ་ཚུལ་དང་དེའི་སྟེང་ནས་ལྟ་དགོས་ཀྱི་ཟིག་མིན་ན། ལས་ཚུལ་སྒྲུབ་ཚུལ་གི་ཐོག་ནས་ཕྱིན་ཅི་ལོག་གམ་འབའ་ཞིག་ལས་ཡང་ཁོའི་སེམས་ཟིག་ག་ཉམས་ལེན་ཆེན་པོ་ཟེར་དགོས་ན་ད་སྐྱག་རྫུན་ཡིན། ད་མང་ཚོགས་ཐམས་ཅད་པོ་ཁྱེད་ཆ་ཁེར་བོ་མ་རེད་ང་ཆ་ཀ་བླ་མ་ར་འཁོར་ནུ་ཞང་ཁོན་ན་སུ་ཡིན་ན་གཅིག་པ་ཡིན།

རང་རེའི་རང་རེའི་ལས་འདི་དབང་བཙན་པས་བདེ་བ་བདེ་རུ་ཤེས་ཀྱང་འདམ་དབང་མེད། སྡུག་པ་སྡུག་པར་ཤེས་ཀྱང་འདོར་དབང་མེད་སྐྱེ་བ་ཕར་ཁྱེར་ཕར་ཁྱེར་ལས་ཀྱིས་མནར། ཉན་ཐོས་འཕགས་པ་འཕགས་པ་སྒུར་ཆུང་སོགས་རྒྱལ་བའི་ཉན་ཐོས་ཉན་ཐོས་འགའ་ཞིག་ཀྱང། ལས་འབྲས་བདེན་པ་བདེན་པས་མནར་བར་གསུངས་ལས་འདིས་བདེ་སྡུག་དུ་མ་བསྐྱེད་མ་བསྐྱེད་དུག་གསུམ་བདེ་རག་ཤི་བའི་མཆེད་མ་མཆེད། སེམས་ཅན་དཔག་ཏུ་མེད་པས་མྱོང་མ་མྱོང་རང་ཉིད་གར་སོང་མེད་པར་འབྱར་མ་འབྱར། དེ་བཞིན་ལས་འབྲས་བསླུ་བ་མེད་བསམས་ནས་ད་ནི་དཀར་ནག་ལས་ལ་འདམ་ག་མཚར་རུ་འཛིན།

གཅིག་ནི་ད་ད་ལྟ་གོང་ནས་བཤད་གི་འདུག་རྒྱུའི་ནང་ནས་ང་ཚོའི་སངས་རྒྱས་ཀྱི་ཆོས་འདི་གསུང་མཁན་སྟོན་པ་ཤཱཀྱ་ཐུབ་པ་རེད་ད་ཐོག་འཇིག་རྟེན་ན་བྱོན་ནི་ལོ་ཉིས་སྟོང་ལྔ་བརྒྱ་རེད་ད་ཙམ་གྱི་ཁྱེད་ཀྱིས་ཧ་གོ་དགོས་པ་ར་ད་གི་ཆོས་ཀྱི་རྩ་བ་སེམས་བཟང་པོ་རེད་ད་གི་ད་སངས་རྒྱས་ཀྱི་ཆོས་ཀྱི་ནང་ནས་ཡང་ཆི་ཟིག་གསུང་གི་ཡོད་ནི་རེད་ཟེར་ན་ང་ཁྱེད་ཀྱིས་དེ་རིགས་གི་གཏམ་རྒྱུད་ཀྱི་སྟེང་དུ་སྨྲ་ཤེས་པ་དོན་གོ་ནི་གི་མྱི་གི་སྟེང་དུ་བདག་པོ་རྒྱབ་ནི་འདིའི་སྟེང་དུ་ཆི་ཟིག་བསམ་བློ་གཏོང་རྒྱུ་ཤིན་ཏུ་གལ་ཆེན་པོ་རེད་ད་གསུང་གི